ཟས་མ་ཞུ་བ་དེ་འདྲས་ཀྱི་གོ་རྐྱེན་རུ་མང་པོ་འགྲོ་བ་ཡིན་དུས་ཙང་ནས་ཨེ་ནི་མཁྲིས་པར་སྐྱོན་ཤོར་ཡ་དེ་འདྲས་མང་པོ་ཡོང་བསྡད་ཀྱི་འདུག་ག་དེ་དེ་འདྲས་ཡིན་པ་ཡིན་དུས་ཙང་ནས་ཨེ་ནི་ལུས་རྒས་ཡ་དེ་ཡིན་མགྱོགས་ག་ནས་ན་ཚ་མང་ང་ན་ཚ་བྱུང་བ་ཡིན་ན་དྲག་ཡ་ཁག་པོ་ཨེ་མཐའ་མ་དེ་ད་སྡུག་ས་ནས་བཤད་པ་ཡིན་ན་སེམས་ཞེ་པོ་འཁྲུག་པ་ཡིན་ན་སོ་སོ་སོ་ད་རང་ཉིད་རང་ལ་མ་གཅེས་པ་སུ་གཅིག་ཡོད་མ་རེད་དེ་སེམས་འཁྲུག་པའི་དབང་གིས་རང་ཤི་རྒྱག་ཡ།

ད་དེའི་རྩ་བ་དེ་ལྟ། སེམས་ལྷོད་ལྷོད་རུ་ཡོང་ཡག་དེ་ག་པར་ཐུག་དོ། ཕལ་ཆེར་སྙིང་སྟོབས། དེ་ཕལ་ཆེར་ཡིན་ས་རེད། ཞེད་སྣང། དངངས་སྐྲག། དེ་ཚོའི་འཕྲད་ཀྱི་སེམས་དཀྲུགས་ཡོང་གི་ཡོད་རེད། སེམས། སེམས་ཀྱི་སྙིང་སྟོབས་ཡོད་དེ་བ། དེ་འདྲས་ཅིག་ཡོད་པ་ཡིན་ན་ཕལ་ཆེར་སེམས་ལྷོད་པ་ཡོང་གི་ཡོད་རེད། ད། སྙིང་སྟོབས་ཡོང་ཡག།

མ་སྐྱིད་པ་བྱས་ཏེ་ལས་སླ་བ་ཞེ་པོ་ཅིག་བྱ་གི་ཡོད་རེད། སེམས་ཀྱི་གཏིང་ནས་ཡང་བློ་ཁོག་རེ་ཡོད་དེ་བ་སོ་སོ་སོ་ཡིད་ཆེས་ཡོད་དེ་བ། དེ་འདྲའི་ཅིག་ཡོད་པ་ཡིན་ན་དེའི་ཐོག་ལ་ཅིག་གཞན་ཕན་གྱི་བློ་ཅིག་ཡོད་པ་ཡིན་ན། ཞེད་སྣང་ཡོང་ཡག་དེ་ཉུང་བ་རེད། དངངས་སྐྲག་ཡོང་ཡག་ཉུང་བ་རེད། དེ་འདྲ་ཡིན་དུས་སེམས་འཁྲུག་ཡག་གི་འགལ་རྐྱེན་དེ་དེ་ཉུང་དུ་ཕྱིན། སེམས་ཞི་བདེ་ཡོང་ཡག་གི་མཐུན་རྐྱེན་དེ་ཤུགས་ཆེ་ཆེ་ཆེ་རུ་ཕྱིན་རྗེས

ད་ཉོན་མོངས་ཟེར་ཡ་དེ་གི་སེམས་མ་དུལ་བ་བྱེད་ཀྱི་ཡོད་པ་དེ་གསལ་པོ་ཆགས་ཡོད་དུས་ཙང་ནས་ཉོན་མོངས་ཟེར་ཡ་དེ་རྒྱུ་ག་རེ་རེད་དོ། རྐྱེན་ག་རེ་རེད་དོ། ཉོན་མོངས་རང་རང་གི་འཛིན་སྟངས་ག་རེ་རེད་དོ་བ། ད་དེ་ལ་ད་འགལ་བ་ཞིག་བཙལ་དགོས་དགོས་རེད་བ། ད་དེའི་འགལ་བ་དེ་རང་གཅེས་པར་འཛིན་པ་རང་གཅིག་གོ་བསམ་བསྡད་ཡག་གི་བློ་དེའི་འགལ་ཟླའི་བློ་ག་རེ་འདུག་ཟེར་ན་གཞན་གཅེས་པར་འཛིན་པ་དེ་གི་བྱས་ཡོང་གི་འདུག་བ། ཉོན་མོངས་དེ་ཡི་དེའི་ཡུལ། ཨེ་ནི། ཉོན་མོངས་སྐྱེ་སའི་ཡུལ་དེ་ལ། ཨེ་ནི། ཚུལ་མིན་ཡིད་བྱེད་ཀྱི་རྣམ་རྟོག་གི་སྒྲོ་བཏགས་ནི། ཨེ་ནི། ཆེས་ཤིན་ཏུ་ཡིད་དུ་འོང་བ་དང་ཆེས་ཤིན་ཏུ་ཡིད་དུ་མི་འོང་བ་ཅིག་ལ། རྣམ་རྟོག་གི་སྒྲོ་བཏགས་ནི་དེ་ལ་བརྟེན་ནས་ཆགས་སྡང་སྐྱེ་གི་ཡོད་དེ། དེ་རིང་ཁ་སང་སེམས་ཀྱི་ཚན་རིག་པ་དེ་འདྲས་ཀྱིས་ཁ་ཤས་ཀྱིས་འདི་བཤད་ཀྱི། ཞེ་སྡང་དྲག་པོ་སྐྱེ་བའི་གནས་སྐབས་ལ་ཡུལ་དེ་མི་སྡུག་པ་མཐོང་གི་ཡོད་རེད་ཡུལ་མི་སྡུག་པ་མཐོང་ཡག་གི་མི་སྡུག་པའི་ཆ། བརྒྱ་ཆ་དགུ་བཅུ་ཐམ་པ་རྣམ་རྟོག་གི་སྒྲོ་བཏགས་པ་རེད། རྣམ་རྟོག་གིས་བཟོས་པ་རེད་ཟེར་ཨེ་ནི་ཚན་རིག་པ་དེ་གིས་བཤད་ཀྱི་འདུག་ག་ཨེ་ནི་དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས་གསུངས་དེ་ཨེ་ནི་བརྒྱ་ཆ་བརྒྱ་ཐམ་པ་གཅིག་པ་ཆགས་ཡོང་གི་ཡོད་རེད། ཀླུ་སྒྲུབ་ཀྱིས་ལོ་ཉིས་སྟོང་ད་ལོ་ཉིས་སྟོང་གོང་ལ་ཡང་གསུངས་བཞག་པ་དེ་ད་ལྟ་དེ་རིང་ཁ་སང་དེ་རིང་ཉི་ཤུ་རྩ་གཅིག་པའི་ནང་ལོགས་ལ་དཔྱད་པ་བྱས་ནས

བདག་ཏུ་འཛིན་པ་དེ་གིས་རྙོག་དྲ་ཅིག་བཟོ་གི་ཡོད་པ་ཡིན་དུས་བདག་ཏུ་འཛིན་པའི་བློ་དེ་འགལ་ཟླ་བདག་ཏུ་གྲུབ་པར་འཛིན་པའི་བློ་དེ་ལ་བདག་མེད་པར་རྟོགས་པའི་བློ་དེ་གི་འཛིན་སྟངས་དངོས་སུ་འགལ་བའི་སྒོ་ནས་གནོད་ཡོང་གི་འདུག་ག་ཚ་དེ་འདྲ་ཡིན་དུས་ད་སེམས་ལ་བཟོ་བཅོས་རྒྱག་ཡག་གི་ཐབས་ཤེས་གཙོ་བོ་དེ་གཞན་གཅེས་པར་འཛིན་པའི་གཅེས་འཛིན་སྙིང་རྗེ་རྩ་བ་བྱས་དྲངས་ཡག་གི་གཅེས་འཛིན་ཟེར་ཡ་གཞན་གཅེས་འཛིན་ཟེར་ཡ་དེ་དང་ཨེ་ནི་བདག་ཏུ་བདག་མེད་པར་རྟོགས་པའི་ཤེས་རབ་གཉིས་པོ་དེ་གིས་ད་ང་ཚོས་ང་ཚོ་ཕུང་ལ་སྦྱར་མཁན་གྱི། ནི་རང་གཅེས་འཛིན་ཟེར་བ་དེ་དང། བདག་ཏུ་འཛིན་པའི་བདེན་འཛིན་ཟེར་བ་དེ་གཉིས་པོ་དེ་ལ་ད་ཁ་གཏད་བཅག་ཐབས་དེ་ཡིན་པ་རེད། ད་བདེན་པ་གཉིས་ཀྱི་ལམ་རིམ་སྲིད་དེ་རྩ་བ་འདྲ་བ་དེ་ཀུན་རྫོབ་བྱང་ཆུབ་ཀྱི་སེམས་དེ་དང་དོན་དམ་བྱང་ཆུབ་ཀྱི་སེམས་གཉིས་པོ་དེ། བདེན་གཉིས་ཀྱི་ལམ་གྱི་རྩ་བ་འདྲ་བ་དེ་ད་དེ་ཡིན་པ་རེད།

བདག་མེད། ནང་པ་སངས་རྒྱས་པའི། གྲུབ་མཐའ་བཞི་ཆར་ལོ་གིས། བདག་མེད་ཟེར་ཡ་དེ་གསུང་གི་ཡོད་རེད། རེད་དེ་ཡིན་ནའི་བདག་མེད་ཀྱི་གོ་བ་ལེན་སྟངས་དེ་ཕྲ་རགས་མང་པོ་བཟོས་པ་རེད། དེ་འདྲ་ཡིན་པ་ཡིན་དུས་ཙང་ནས་མཐར་ཐུག་འདྲ་བ་དེ་དབུ་མ་པས་ཨེ་ནི་གསུང་ཟེར་ཡག་གི་བདག་མེད་དེ་ཤེས་དགོས་ཀྱི་ཡོད་རེད། དེ་ཡག་པོ་ཞིག་ཤེས་པ་ལ། རང་སྡེ། གྲུབ་མཐའ། འོག་མ་འོག་མའི་བདག་མེད་ཀྱི་འདོད་ཚུལ་བཤད་བཞག་པ་དེ་ཤེས་པ་ཡིན་ན། ཨ་ནི་གོང་མ་གོང་མའི་ཁྱད་པར་གྱི་དེ་གོ་ཤེས་ཐུབ་ཡག་ཅིག། ཡ། དེ་འདྲ་ཡིན་པ་ཡིན་དུས་ཙང་ནས་ད། གྲུབ་མཐའ་གོང་འོག་གི་འདོད་ཚུལ་དེ་དེ་ཤེས་དགོས་ཡ་གལ་ཆེན་པོ་རེད་ཤག། དེ་བཞིན་དུ། རང་སྡེ་བདག་མེད་པ་ཟེར་ཡག་དེ་ཡག་པོ་ཅིག་ཤེས་པ་ལ། མུ་སྟེགས་པའི་གཞུང་གི་ནང་ལོགས་ལ

བདག། ཁྱད་པར་བ་ཅིག་མུ་སྟེགས་པས་བཏགས་བཤད་པའི་བདག་དེ་འདྲ་ཅིག་ཡོག་མ་རེད་ཟེར་ནས་དེ་འདྲའི་གི་ཐོག་ནས་ད། མདོར་ན་ཕུང་པོ་ལས་དོན་གཞན་པའི་བདག་ཡོག་མ་རེད་ཟེར་ནས་བཤད་གི་ཡོག་རེད་མ་གཏོགས་སྤྱི་ཙམ་ནས་བདག་ཡོག་མ་རེད་ཟེར་གི་ཡོག་མ་རེད་བ། གསང་བ་དེ་ཚོའི་གྲས་ཨེ་ནི་གོ་ཤེས་ཐུབ་ཡག་ཅིག་ས་དེ་འདྲ་ཡིན་དུས། རང་སྡེ་གྲུབ་མཐའ་གོང་འོག་ད་ག་ནང་བཞིན་གྱི་ཕྱི་ནང་གི་གྲུབ་མཐའི་ཁྱད་པར་དེ་དེ་ཤེས་དགོས་ཀྱི་འདུག་བ། དཔེ་གལ་ཆེན་པོ་རེད།

ད་ལྟའི་ང་རང་ཚོའི་བློའི་གནས་སྟངས་རིམ་པ་རུ་གང་འདྲ་ཞིག་འདུག་ག་དེ་ཤེས་པའི་ཐོག་ནས། དེ་ད་ལྟའི་ང་རང་ཚོའི་བློའི་གནས་སྟངས་འདིའི་འོག་ནས་ཨེ་ནི། འཐུས་ཤོར་ག་འདྲ་ག་འདྲ་འགྲོ་གི་ཡོད་མེད། འདི་ཡིས་འདི་ཤེས་པ་བྱས་ནས་ཁ་ཐུག་ཁ་ཐུག་གི་གཉེན་པོ་བསྟེན་བྱས་ཨེ་ནི་འདུག་བྱས་ནས། ཡར་ས་ཆོད་པ་ཞིག་བྱེད་དགོས་ཡ་དེ་འདྲ་ཡིན་པ་རེད། དེ་འདྲ་ཡིན་དུས་ཐ་སྙད་དེ་ལས་དཔེ་ཆ་འདི་གི་ཐ་སྙད་ལས་ལམ་རིམ་ཞེས་ནས་རིམ་ཟེར་ཡག་གི་ཚིག་འདི་རིམ་པའི་སྐད་ཆ་རེད། ཁོ། སྔ་ཕྱི། སྔོན་ལ་དང་པོ་ག་རེ་ཡོང་དགོས་ཡོད་པ་དེ་ནས་གཉིས་པ་ག་རེ་ཡོང་དགོས་ཡོད་པ་གསུམ་པ་ག་རེ་ཡོང་དགོས་ཡོད་པ་བཞི་པ་ག་རེ་ལྔ་པ་དྲུག་པ་བདུན་པ་ཟེར་ནས་ག་རེ་ཡོང་དགོས་པ་དེ་དེ་རིམ་པ་གོ་རིམ། མ་འཆོལ་བ་བྱས་ནས

ད་ཡིན་ནའི་གོ་རིམ་འདི་སྤྱོད་འཇུག་ནང་ལ་གསུངས་མེད་པ་ཡིན་དུས་ཙང་ནས་དེ་ཡང་ལམ་རིམ་གྱི་ཟུར་རྒྱན་བྱས་བྱས་དང་ལམ་རིམ་ཡིན་ནའི་འདིར་བློ་ལྡོག་རྣམ་བཞིའི་གཞུང་དེ་འདྲ་ཡོད་རེད་དེ་འདྲའི་གི་ཐོག་ནས་དེ་ཟུར་རྒྱན་སོགས་ལ་བྱས་བྱས་གོ་རིམ་ག་འདྲ་བྱས་ནས་བློ་སྦྱང་དགོས་ཡོད་པ་དེའི་རིགས་ཡང་ཤེས་དགོས་ཡ་ཅིག་རེད་བསམ་ད་དེ་ལ་ཨ་ནི་དང་གོ་དང་གོ་དེ་ག་རེ་གལ་ཆེན་པོ་རེད་ལབ་ན་ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ་ད་སྔོན་ལ་དེ་མེད་པ་འདྲ་དང་གོ་དང་གོ་དེ་ག་རེད་ལབ་ན། དེ་འདྲའི་འབྲས་བུ་དེ་ག་ཙུག་རེད། ཅིག་ལམ་ཉམས་ལེན་བྱེད་ཡག་གི་ལམ་དེ་ཕྱིན་ཅི་མ་ལོག་པ་ཅིག། སྟོན་པ། ཕྱིན་ཅི་མ་ལོག་པ། སྟོན་པ་ག་ཙུག་རེད་དགོས་ཀྱི། ད་སྟོན་པ་ཟླ་མེད་པ་ཅིག། ད་སྨྲ་བ་ཟླ་མེད་པའི་སྟོན་པ་ཅིག།

སྟོན་པ་འདི། ཅིག་ལོ་རྒྱུས་ཀྱི་ནང་ལོགས་ལ་སྐད་གྲགས་ཆེན་པོ་བྱུང་བ་རེད་ཟེར་ཡ་མིན་པ། ད་གལ་ཆེ་ཆུང་ངེད་ལ་སྟོན་པའི་སྟོན་པ་འདི། ཨེ་ནི། ཐུགས་ལ་བརྩེ་བའི་ཡོན་ཏན་ཡོད་པ་དང་མཁྱེན་པའི་ཡོན་ཏན་ཡོད་བསྡད་པ་ད་དེའི་སྟེང་ནས་བསྒྲུབ་དགོས་ཡ་རེད་ད་དེ་འདྲ་ཡིན་དུས་ཙང། འོང་སྟེ། དེ་འདྲ་ཡིན་དུས་ཙང་ནས། ཚད་མར་གྱུར་པའི་སྟོན་པའམ་ཚད་མར་གྱུར་པའི་སྐྱེས་བུ། གང་ཟག་སྐྱེས་བུ་འདི། རྒྱུ་མཚན་གང་འདྲ་ཞིག་གི་ཐོག་ནས་ཚད་མར་གྱུར་པ་རེད་ལབ་ན།